གསན་མཁན་རྣམ་པ་བདེ་མོ་ཡིན་ན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་མགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ལྔ་བཅུ་རབ་གནས་ཆུ་ཡོས་ལོ་བོད་ཟླ་དགུ་བའི་ཚེས་ཉི་ཤུ་རྩ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཕྱི་ཟླ་བཅུ་གཅིག་པའི་ཚེས་བདུན་ནི་རེས་གཟའ་མིག་དམར་རེད། ཞོ་ནི་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། ང་ལྕགས་མོ་འཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བལ་ཡུལ་ནང་ས་ཡོམ་གྱི་གོད་ཆག་བྱུང་སར་ཐུགས་གསོ་མཛད་པ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ཀྱི་གནས་ཚུལ་ཞིག་དང། བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་གཞི་རྩའི་སྒྲོམ་གཞི་ལ་འགྱུར་བ་ཆེན་པོ་ཟིག་བཏང་དུས་སུ་བབས་མེད་དམ་སྙམ་གི་ཡོད་དོ་ཅེས ྋགོང་ས་མཆོག་གི་དམིགས་བསལ་སྐུ་ཚབ་ཟུར་པ་སྐལ་བཟང་རྒྱལ་མཚན་གྱིས། བོད་ཀྱི་མ་འོངས་མདུན་ལམ་འཚོལ་ཞིབ་ཀྱི་ཚོགས་འདུའི་སྟེང་གསུངས་ཡོད་ཀི། ད་མཐའ་མ་དེར་ཕག་གྲུའི་སྡེ་སྲིད་དང་པོ་ཏཱའི་སི་ཏུ་བྱང་ཆུབ་རྒྱལ་མཚན་གྱི་སྐུ་ཚེའི་ལོ་རྒྱུས་དང་ལྷག་པར་དུ་ཁོང་གིས་ཁོར་ཡུག་སྲུང་སྐྱོབ་ལ་བཟུང་བའི་སྲིད་བྱུས་ལ་ཕྱིར་མིག་བལྟས་ཏེ་ཁོར་ཡུག་ནི་རྒྱལ་ཁབ་ཅིག་གི་གནད་དོན་ཞིག་མིན་ལ་ཡང་ད་ལྟའི་གནད་དོན་ཁོ་ན་ཀྱང་མིན་པའི་གནད་དོན་ཞིག་ཡིན་པའི་ཐད་ངོ་སྤྲོད་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་གསན་རོགས་གནང།

ཐུགས་གསོའི་འཚམས་འཕྲིན་དེའི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རང་བྱུང་རྐྱེན་ངན་ཚབས་ཆེའི་འོག་འདས་གྲོངས་སུ་གྱུར་པའི་སྤུན་ཟླ་ཕོ་མོ་རྣམས་ལ་ཐུགས་སྨོན་དང་འདས་གྲོངས་སུ་གྱུར་མཁན་གྱི་ནང་མི་དང་གནོད་འཚེ་ཕོག་མཁན་ཡོངས་ལ་ཐུགས་གསོ་མཛད་ཡོད་པ་བཀོད་ཡོད་པ་དང་དེ་བཞིན་ཐུགས་གསོའི་གསུང་འཕྲིན་དེའི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ངོས་ཀྱིས་ཤེས་རྟོགས་བྱུང་བར་བལ་ཡུལ་གཞུང་དང་ཚོགས་སྡེ་ཁག་ནས་གནོད་འཚེ་ཕོག་པའི་མི་མང་རྣམས་ལ་གང་ཐུབ་ཀྱིས་ངལ་སེལ་རོགས་སྐྱོར་དང་རྒྱབ་སྐྱོར་གནང་མུས་རེད་ཅེས་དང།

ཨ་རེས་གཟའ་པ་སངས་ཉིན་གྱི་མཚན་མོ་ཆུ་ཚོད་བཅུ་གཅིག་དང་སྐར་མ་བཞི་བཅུ་ཞེ་ལྔ་ཙམ་ལ་བལ་ཡུལ་གྱི་བྱང་ནུབ་རྒྱལ་རྒྱར་ཀོ་ཀྲི་རྫོང་ཕྱོགས་སུ་ས་ཡོམ་འགུལ་ཚད་རིམ་པ་དྲུག་ར་གྲངས་ཆུང་བཞི་ཅན་ཞིག་བརྒྱབ་ནས་ཉུང་མཐའ་མི་གྲངས་བརྒྱ་ར་ལྔ་བཅུ་ང་བདུན་འདས་གྲོངས་དང་མི་གྲངས་ཉིས་སྟོང་ལྷག་རྨས་སྐྱོན་བྱུང་ཡོད་པ་དང་ཁང་པ་བརྒྱ་ཆའི་དགུ་བཅུ་རྡིབ་སྐྱོན་བྱུང་ཡོད་ན་ཡང་བལ་ཡུལ་རྒྱལ་ས་ཀ་ཐི་མན་གྲུའི་ནང་ས་ཡོམ་གྱི་རྐྱེན་གྱིས་མི་རྒྱུ་གཉིས་ལ་གནོད་འཚེ་གང་ཡང་བྱུང་མེད་པ་གསུང་གིན་འདུག། བལ་ཡུལ་ནང་དེ་སྔ་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོར་ཡང་ས་ཡོམ་ཚད་རིམ་བརྒྱད་ཅན་ཞིག་བྱུང་ནས་ཉུང་མཐར་མི་གྲངས་དགུ་སྟོང་ལྷག་འདས་གྲོང་དུ་གྱུར་བ་དང་མི་གྲངས་ཁྲི་གཉིས་ལྷག་ལ་རྨས་སྐྱོན་ཚབས་ཆེན་ཕོག་ཡོད་པ་རེད། རྒྱ་ནག་གཞུང་གིས་མངའ་རིས་རྫོང་གི་བྱིས་སྐྱོང་ཁང་གཙོ་བྱས་པའི་སློབ་གྲྭ་ཆུང་འབྲིང་དགེ་སློབ་བཞི་བརྒྱ་ལྷག་ལ་གོང་ས་མཆོག་དང་ཁ་བྲལ་ལ་འཐབ་རྩོད་དགོས་པའི་ཚོགས་འདུ་འཚོགས་དུ་བཅུག་ཡོད་འདུག་ད་ལོའི་ཕྱི་ཟླ་བཅུ་བའི་ཟླ་དཀྱིལ་དུ་རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་ཟེར་བའི་མངའ་རིས་ས་ཁུལ་སྒར་རྫོང་གི་སློབ་གྲྭ་ཆུང་འབྲིང་དང་བྱིས་སྐྱོང་ཁང་གི་དགེ་རྒན་དང་སློབ་ཕྲུག་བཞི་བརྒྱ་ལྷག་བསྡུ་སྐོང་གིས་ཁ་བྲལ་འཐབ་རྩོད་ཀྱི་དྲིལ་བསྒྲགས་ཚོགས་འདུ་ཞེས་པ་ཞིག་བསྡུས་ཡོད་པ་དང་ཚོགས་འདུའི་སྟེང་སྲིད་གཞུང་གི་མི་སྣ་དང་གཏམ་བཤད་མཁན་ཚོས་དགེ་སློབ་ཚོས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཁ་བྲལ་ཕྱོགས་ཁག་གི་དོན་དངོས་གསལ་བོར་ཤེས་ཏེ་མི་རབས་རྗེས་མ་ཚོར་ཁ་བྲལ་གྱི་བསམ་བློ་རྩ་བ་ནས་མེད་པའི་སློབ་གསོ་ལ་ཤུགས་སྣོན་དགོས་པ་དང་སློབ་གྲྭའི་ནང་ཚོགས་སྒེར་སུ་ལ་ཡང་ཆོས་ལུགས་ཀྱི་བྱེད་སྒོ་སྤེལ་དུ་བཅུག་གི་མེད་པའི་སྐོར་བརྗོད་པ་བོད་ནང་གི་འབྲེལ་ཡོད་བོད་མི་ཞིག་གིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཡིག་ཐོག་ནས་འགྲེལ་བརྗོད་གནང་ཡོད།

ཏང་གི་བསམ་བློ་ཆབ་སྲིད་དང་ཚན་རིག་མཉམ་འདྲེས་དགོས་པ་ལས་སློབ་གསོ་དང་ཆོས་ལུགས་སོ་སོར་བྱས་ཏེ་ཆོས་ལུགས་ཀྱི་སློབ་གསོར་ཐེ་གཏོགས་གཏན་ནས་བྱེད་དུ་འཇུག་མི་ཉན་པའི་སྐོར་བརྗོད་ཡོད་ལ། བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ནས། རྒྱ་ནག་གཞུང་གིས་དེ་སྔ་ནས་ཁ་བྲལ་བར་འཐབ་རྩོད་དགོས་པའི་ལས་འགུལ་དང་དྲིལ་བསྒྲགས་སྣ་ཚོགས་བྱས་ཡོད་ཀྱང་སྲིད་བྱུས་དེ་ལམ་ལྷོང་བྱུང་མེད་པའི་སྐོར་འགྲེལ་བརྗོད་གནང་བྱུང།
སྤྱིར་སློབ་ཕྲུག་དང་ག་རེ་ཡིན་ནའང་ཏཱ་ལའི་བླ་མ་ཁ་བྲལ་དེ་ངོ་རྒོལ་བྱེད་དགོས་རེད་ཟེར་བསྡད་དེ་སྔོན་མ་ནས་ནི་རྒྱུན་ལྡན་རེད་འོན་ཀྱང་དེ་དག་ལམ་ལྷོང་མ་བྱུང་བ་བྱས། རྒྱ་ནག་གཞུང་འབྲེལ་གྱིས་སྤེལ་བའི་གནས་ཚུལ་དེའི་ནང་མུ་མཐུད་དུ་མངའ་རིས་ས་ཁུལ་གྱི་སློབ་གསོ་ལས་ཁུངས་ཟེར་བས་སློབ་གྲྭ་ཚང་མའི་ཤེས་ཡོན་སློབ་ཁྲིད་རྒྱལ་ཁབ་བདེ་འཇགས་དང་ཁ་བྲལ་བར་འཐབ་རྩོད་ཀྱི་བསམ་བློ་ཡོངས་ཁྱབ་ནས་བེད་སྤྱོད་གཏོང་གི་ཡོད་པ་དང་ཁ་བྲལ་ལ་འཐབ་རྩོད་ཀྱི་ལག་ལེན་དེ་གཞུང་ལུགས་དང་མཉམ་འབྲེལ་གྱིས་མཐུན་སྒྲིལ་ངང་འཐབ་རྩོད་དགོས་པ་སོགས་བརྗོད་ཡོད་ལ། ཡང་ཟླ་བ་ཚེ་རིང་ལགས་ནས་མུ་མཐུད་དུ། རྒྱ་ནག་གཞུང་གིས་གོང་ས་མཆོག་དང་བཙན་བྱོལ་བོད་མིར་ཁ་བྲལ་ཞེས་འཐབ་རྩོད་བྱེད་དགོས་པའི་སྐོར་བཤད་པ་དེ་རྒྱུན་ལྡན་ལྟ་བུ་ཞིག་ཡིན་ན་ཡང། བར་སྐབས་ནས་བཤད་སྟངས་དེས་བོད་ནང་གི་བོད་མི་ཚོའི་སེམས་ནང་དུ་གོང་ས་མཆོག་ལ་སྔར་ལས་ཤུགས་ཆེར་འཇོག་གི་ཡོད་སྟབས་གནས་སྐབས་རྒྱ་ནག་གི་གསར་ལམ་ཁག་ཏུ་མཚམས་བཞག་ཡོད་ན་ཡང་དེང་སྐབས་བསྐྱར་དུ་བཤད་ཡོང་གི་ཡོད་པ་དེས་བོད་མི་ཚོའི་སེམས་སུ་གོང་ས་མཆོག་ལ་དད་གུས་རྩ་མེད་བཟོ་ཐུབ་གི་མེད་པས་ཡིན་པར་བརྗོད་བྱུང། བཙན་བྱོལ་བོད་གཞུང་དང་བཙན་བྱོལ་བོད་མི་དང་ཏཱ་ལའི་བླ་མ་དང་དེ་ཚོ་དེ་བོད་པའི་སྤྱི་ཚོགས་ཁྲོད་ནས་མཐོང་ཡ་མེད་པ། གོ་ཡ་མེད་པ་བཟོ་ཡག་གི་སྲིད་བྱུས་དེ་འགྲོ་མ་ཐུབ་ནས་ཡོང་བྱས། ད་འུ་ཐུག་ནས་འུ་ཐུག་ཟེར་དགོས་རེད་པ་ད་ཁོ། རྒྱ་ནག་གཞུང་གིས་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་བཙན་བྱོལ་བོད་མི་ཚོ་ཁ་བྲལ་བ་ཡིན་ཚུལ་བརྗོད་ནས་བོད་ནང་གི་བོད་མི་ཚོར་རྣམ་པ་འདྲ་མིན་གྱི་ངང་ནས་ཁ་བྲལ་འཐབ་རྩོད་ཀྱི་དྲིལ་བསྒྲགས་དང་སློབ་གསོ་སྤྲོད་བཞིན་ཡོད་པ་རེད། བལ་ཡུལ་གྱི་རྒྱལ་པོ་དང་རྒྱལ་སྲས་གཉིས་སྟག་མོ་ལུས་སྦྱིན་དང་དགོན་པའི་ནང་དུ་མཆོད་མཇལ་དུ་ཕེབས་པ་དང་འབྲེལ་སྐྱབས་རྗེ་ཁྲ་འགུ་རིན་པོ་ཆེའི་སྐུ་གདུང་བཞུགས་འབུལ་མཆོད་རྟེན་དུ་ཡང་མཆོད་མཇལ་དུ་ཕེབས་ཡོད་པ་རེད། ད་ལོ་ཕྱི་ཟླ་དྲུག་པ་དང་བོད་ཟླ་ས་ག་ཟླ་བའི་ཚེས་བཅོ་ལྔ་ཉིན་དགོངས་པ་རྫོགས་པའི་སྐྱབས་རྗེ་ཁྲ་འགུ་རིན་པོ་ཆེའི་སྐུ་གདུང་བཞུགས་འབུལ་གྱི་དུས་དང་བསྟུན་ནས་བལ་ཡུལ་བོད་བརྒྱུད་ནང་བསྟན་གྱི་ཆོས་བརྒྱུད་ཁག་གི་བླ་ཆེན་རྣམ་པ་ཕེབས་ཡོད་པ་མ་ཟད་བལ་ཡུལ་གྱི་རྒྱལ་པོ་དང་རྒྱལ་སྲས་གཉིས་ཀྱང་མཆོད་མཇལ་དང་བསྟུན་ནས་རིན་པོ་ཆེའི་སྐུ་གདུང་བཞུགས་འབུལ་མཛད་སྒོའི་ལས་རིམ་ནང་མཉམ་ཞུགས་གནང་ཡོད་པའི་སྐོར། ཕྱི་ཚེས་དྲུག་ཉིན་གདུང་སྲས་བླ་མ་པདྨ་ལགས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུང་རྒྱུར།

དེའང་ད་ལོ་ཕྱི་ཟླ་དྲུག་པའི་ཚེས་བཞི་དང་བོད་ཟླ་བཞི་བ་སྟེ་ས་ག་ཟླ་བའི་ཚེས་བཅོ་ལྔ་ཉིན་དགོངས་པ་རྫོགས་པའི་བཀའ་བརྒྱུད་ཀྱི་བླ་ཆེན་དང་རྒྱལ་དབང་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་གི་ཡོངས་འཛིན་སྐྱབས་རྗེ་ཁྲ་འགུ་རིན་པོ་ཆེ་མཆོག་གི་སྐུ་གདུང་བཞུགས་འབུལ་མཛད་སྒོ་དེ་ལྷ་བབ་དུས་ཆེན་ཉིན་བལ་ཡུལ་ནང་གི་ཁྲ་འགུ་བཀྲ་ཤིས་ཡང་རྩེ་དགོན་དུ་གནང་ཡོད་པ་དང་མཛད་སྒོའི་ཐོག་བལ་ཡུལ་རིག་གཞུང་བློན་ཆེན་སྐུ་ཞབས་སུ་དན་ཀི་ར་ཏི་དང་ས་གནས་རྫོང་དཔོན་དང་འགོ་དཔོན་འབྲས་ལྗོངས་བ་དུས་བློན་ཆེན་བསོད་ནམས་བླ་མ་ལགས་དང་དེ་བཞིན་དགོན་སྡེ་ཁག་གི་མཆོག་སྤྲུལ་དང་དགོན་པའི་མཁན་བདག་འདུས་མང་སོགས་ཕྱི་ནང་གི་དད་ལྡན་མང་ཚོགས་མི་གྲངས་བཞི་སྟོང་ལྷག་མཉམ་ཞུགས་གནང་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་ཡིན། བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་གཞི་རྩའི་སྒྲོམ་གཞི་ལ་འགྱུར་བ་ཆེན་པོ་ཞིག་གཏོང་དགོས་པའི་དུས་སུ་བབས་མེད་དམ་སྙམ་གྱི་ཡོད་ཅེས་གོང་ས་མཆོག་གི་དམིགས་བསལ་སྐུ་ཚབ་ཟུར་པ་སྐལ་བཟང་རྒྱལ་མཚན་ལགས་ཀྱིས་བོད་ཀྱི་མ་འོངས་མདུན་ལམ་འཚོལ་ཞིབ་ཀྱི་ཚོགས་འདུའི་སྟེང་གསུངས་ཡོད་པའི་ཐད་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་གིས་གནས་ཚུལ་བཏང་བར་གསན་རོགས་གནང།
བཙན་བྱོལ་བོད་མི་ཁག་ཅིག་གིས་གོ་སྒྲིག་གནང་སྟེ་བཞུགས་སྒར་རྡ་རམ་ས་ལར་སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་དྲུག་གི་ཉི་མ་ནས་བཟུང་ཉི་མ་ལྔ་གི་རིང། བོད་ཀྱི་མ་འོངས་མདུན་ལམ་འཚོལ་ཞིབ་ཀྱི་བརྗོད་གཞི་དང་འབྲེལ་ཏེ་བྱང་ཨ་མི་རི་ཁ་དང་ཡོ་རོབ། ཨེ་ཤ་ཡ་བཅས་ཀྱི་ཡུལ་གྲུ་ཁག་དྲུག་ནས་ཆེད་བཅར་གནང་བའི་བོད་མི་གཞོན་སྐྱེས་བརྒྱད་ཅུ་གྱ་དྲུག་ལྷག་ལྷན་འཛོམས་ཀྱིས་ཚོགས་འདུ་ཞིག་གནང་བཞིན་པ་གི་ཐོག་བོད་རྒྱ་འབྲེལ་མོལ་གྱི་ཕྱག་ལས་ཡུན་རིང་གནང་མྱོང་བའི་གོང་ས་མཆོག་གི་དམིགས་བསལ་སྐུ་ཚབ་ཟུར་པ་སྐལ་བཟང་རྒྱལ་མཚན་ལགས་ཆེད་ཕེབས་ལམ་སྟོན་གནང་སྐབས། ཁོང་གིས་ད་ལྟ་བཙན་བྱོལ་བོད་མིའི་མི་འབོར་གྱི་ཕྱེད་ཀ་ལྷག་ནུབ་ཕྱོགས་སུ་སླེབས་ཚར་ཡོད་དུ་ཟེར་གྱི་ཡོད་པས། བཙན་བྱོལ་བོད་མི་ཕྱེད་ཀ་ལ་གྲོས་ཚོགས་འཐུས་མི་ལྔ་མ་གཏོགས་གདམ་རྒྱུའི་ཐོབ་ཐང་མེད་པ་དེ། གཞི་རྩའི་དམངས་གཙོའི་རྣམ་གཞག་དང་འགལ་བ་ཆགས་ཡོད་པ་དང། དེ་འདྲ་བའི་བོད་མིའི་སྤྱི་ཚོགས་དང་ཆབ་སྲིད་གནས་བབ་ལ་འགྱུར་ལྡོག་ཕྱིན་པའི་རིགས་མང་པོ་ཡོད་པར་བརྟེན། བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་གཞི་རྩའི་སྒྲོམ་གཞི་ལ་འགྱུར་བ་ཆེན་པོ་བཏང་བ་གི་དུས་ལ་བབས་པ་མེད་དམ་སྙམ་གྱི་ཡོད་ཅེས་ལམ་སྟོན་གནང་གི་འདུག། ད་ད་ལྟ་ང་ཚོའི་བཅའ་ཁྲིམས་ལག་བསྟར་བྱས་བཞག་དེ་ལོ་སུམ་ཅུ་ལྷག་ཅིག་འགྲོ་གི་ཡོད་རེད། ཨ་ནི་ལོ་སུམ་ཅུའི་ནང་ལོ་བོད་བོད་ཀྱི་བོད་མིའི་བཙན་བྱོལ་བོད་མིའི་གི་གནས་སྟངས་ལ་འཕོ་འགྱུར་ཆེན་པོ་འགྲོ་ཚར་བ་རེད། དཔེ་འདྲ་ཆ་བཞག་པ་ཡིན་ན། ད་འདིའི་བཅའ་ཁྲིམས་གཞི་བཟུང་བྱས་པ་ཡིན་ན། ཨ་ནེ་གཅིག་གིས་རྒྱ་གར་དང་བལ་ཡུལ་དང་འབྲུག་ལ་གནས་པའི་བོད་མི་ཚོ་ལོ། བོད་མིའི་གྲོས་ཚོགས་ཀྱི་ཚོགས་མི་བཞི་བཅུ་ཞེ་ལྔ་ནས་བཞི་བཅུ་ཐམ་པ་གདམ་ཡག་གི་ཐོབ་ཐང་ཡོད་རེད། ད་དངོས་ཡོད་གནས་ཚུལ་བྱས་པ་ཡིན་ན། བཙན་བྱོལ་བོད་མིའི་གི་མི་འབོར་ནས་ཕྱེད་ཀ་ལྷག་ཅིག་ཕྱི་ལོགས་ལ་ནུབ་ཕྱོགས་སླེབས་ཚར་ཡོད་རེད་ལབ་གི་ཡོད་རེད་པ། དེ་ཡིན་པ་ཡིན་ན་བཙན་བྱོལ་བོད་མིའི་ཕྱེད་ཀ་ལ་གྲོས་ཚོགས་མི་ལྔ་མ་གཏོགས་གདམ་ཡག་གི་ཐོབ་ཐང་ཡོད་མ་རེད། ད་དེ་ཚོ་དངོས་གནས་བྱས་ན་གཞི་རྩའི་གི་དམངས་གཙོའི་རྣམ་གཞག་དང་རྦད་འགལ་བ་གི་གནས་ཚུལ་ཆགས་ཡོད་པ་དེ་ནི་ད་དེ་དང་དེ་འདྲ་བ་གི་ཨ་ནི་གཅིག་གི་བོད་པའི་གི་སྤྱི་ཚོགས་ནང་ལ་འགྱུར་བ་ཕྱིན་བཞག་པ་ཨ་ནི་བོད་པའི་གི་ཆབ་སྲིད་གི་གནས་བབ་ལ་འགྱུར་བ་ཕྱིན་བཞག་དེ་ནི་མང་པོ་ཡོད་རེད་བསམ་དེ་འདྲ་ཡིན་ཙང་བོད་བོད་བོད་མིའི་བཅའ་ཁྲིམས་ལོ་ཨ་ནི་གཅིག་གི་བོད་མིའི་བཅའ་ཁྲིམས་ཀྱི་གཞི་རྩའི་སྒྲོམ་གཞི་ལོ་འགྱུར་བ་ཆེན་པོ་གཅིག་གཏང་ཡག་གི་དུས་ལ་བབས་པ་མེད་ན་བསམ་འདུག། ཚོགས་འདུ་གོ་སྒྲིག་པ་བཀྲ་ཤིས་ལམ་བཟང་ལགས་ནས་ཚོགས་འདུ་གོ་སྒྲིག་ཞུ་དོན་གྱི་རྒྱུ་མཚན་ནི། ཉེ་རབས་བོད་དང་རྒྱལ་སྤྱི་རྒྱ་ནག་གི་གནས་སྟངས་བཅས་ལ་འགྱུར་བ་ཤུགས་ཆེ་འགྲོ་བཞིན་པ་གི་ཐོག་བོད་ཀྱི་གནས་སྟངས་ཧ་ཅང་ཛ་དྲག་ཏུ་གྱུར་ཡོད་པས། མ་འོངས་བོད་ཀྱི་གནས་སྟངས་ཀྱི་ཐོག་གྲོས་བསྡུར་སྦྱང་བཤད་ཀྱིས་གྲ་སྒྲིག་ག་རེ་བྱེད་དགོས་པར་བསམ་ཚུལ་བརྗེ་ལེན་གྱི་ཆེད་ཡིན་པ་འགྲེལ་བརྗོད་གནང་གི་འདུག།
ཉེ་རབས་བོད་ཀྱི་གནས་སྟངས་རེད་རྒྱ་ནག་གི་གནས་སྟངས་རེད་རྒྱལ་སྤྱིའི་གནས་སྟངས་དེ་འདྲས་ཅིག་འགྱུར་བ་ཤུགས་ཆེན་པོ་ཅིག་འགྲོ་བསྡད་ཀྱི་ཡོད་པ་དང་བོད་ཀྱི་གནས་སྟངས་ལ་མཚོན་པ་ཡིན་ན་ད་ཛ་དྲག་པོའི་དུས་ཚོད་དེ་འདྲས་ཅིག་སླེབས་ཀྱི་ཡོད་པ་སོང་ཙང་ད་ང་ཚོའི་ངོས་ནས་གང་ཐུབ་ཐུབ་གི་སྤྱི་ཚོགས་ནང་ལོགས་ལ་ཡང་མ་འོངས་པའི་བོད་ཀྱི་གནས་སྟངས་དེ་ག་འདྲས་ཆགས་ཀྱི་རེད་དེའི་ཐོག་ལ་ཡང་གྲོས་བསྡུར་སྦྱང་བཤད་བྱས་རྗེས་ཨ་ནེ་ཅིག་གིས། བཟང་ཕྱོགས་ཀྱི་གནས་སྟངས་ལ་ཡང་ད་ལྟ་ནས་གྲ་སྒྲིག་ག་རེ་བྱེད་དགོས་ཀྱི་འདུག་ངན་ཕྱོགས་ཀྱི་གནས་སྟངས་ཡོང་སྲིད་པ་ལ་ད་ལྟ་ནས་ཡང་ཅིག་གྲ་སྒྲིག་ག་རེ་བྱེད་དགོས་འདུག་དེ་ཚོའི་ཐོག་ལ་ཡང་བསམ་ཚུལ་བརྗེ་ལེན་བྱེད་ཡག་གི་དམིགས་ཡུལ་དེ་འདྲ་ཞིག་རེད། ཚོགས་ཞུགས་པ་རི་མོ་ཆེད་མཁས་པ་འཆི་མེད་དཔལ་མོ་ལགས་ནས་ཚོགས་འདུ་ལ་རྒན་གཞོན་མང་བོ་ཞིག་བཅར་ཡོད་པ་དང། ཚོགས་འདུར་མང་བོ་གི་ནང་ད་ལྟ་གི་དབར་བོད་ཀྱི་གནད་དོན་དང་འཐབ་རྩོད་ཀྱི་ཐད་དུ་སྐད་ཆ་དྲང་མོ་བཤད་རྒྱུ་ཧ་ཅང་ཁག་པོ་འདུག་པས། ཚོགས་འདུ་འདི་ལ་བོད་རང་གི་རྩ་དོན་གྱི་ཐོག་ལམ་ཁ་དམིགས་བསལ་ག་རེ་བེད་སྤྱོད་བཏང་དགོས་མིན་གྱི་ཐོག་གོ་བསྡུར་མང་ཙམ་འབྱུང་རེ་ཡོད་པ་འགྲེལ་བརྗོད་གནང་གི་འདུག།
ད་ལྟ་བར་དུ་ང་ཚོས་དཀའ་ལས་ག་རེ་བརྒྱབ་རེད་ལམ་ཁ་ག་རེ་ཡོད་བེད་སྤྱོད་བཏང་རེད། ད་རྗེས་ལ་ང་ཚོས་ཕིའུ་ཅར་གཅིག་བོད་རང་རྩ་དོན་ཆེད་དུ་ལ་ལམ་ཁ་དམིགས་བསལ་ག་རེ་བེད་སྤྱོད་བཏང་དགོས་འདུག་ཡ། ཨ་ནི་དེ་འདྲའི་ང་ལ་དེ་མང་དོ་སྣང་སྤྲད་ན་ཡག་པོ་འདུག་བསམ་གི་འདུག་ཡ།

ང་ཚོས་རྟག་པར་གཞུང་གི་རྒྱབ་སྐྱོར་ལ་བརྟེན་དགོས་ན་དཀའ་ལས་ཁག་པོ་ཆགས་ཡོད་པས། ཕྱོགས་ཡོངས་ནས་ཁ་ཡོད་ལག་ཡོད་ཀྱི་ཐོག་ནས་ང་ཚོ་རང་ཉིད་དང་བོད་མིའི་སྒྲིག་འཛུགས། བོད་མི་རང་གིས་བོད་དོན་གྱི་ཐད་དུ་ག་རེ་སྒྲུབ་ཐུབ་པ་གི་སྐོར་གོ་བསྡུར་མང་ཙམ་གནང་རེ་ཡོད་པ་འགྲེལ་བརྗོད་གནང་གི་འདུག་ཅིང། གཞན་ཡང་ཚོགས་ཞུགས་པ་བསྟན་འཛིན་ཚངས་པ་ལགས་ཀྱིས། ཚོགས་འདུ་འདི་བརྒྱུད་ནས་བོད་མི་རྣམས་གཅིག་ཕན་གཅིག་གྲོགས་དང་རྡོག་རྩ་གཅིག་སྒྲིལ། བོད་མི་ཕན་ཚུན་གྱིས་ཕན་ཐོགས་སྒྲུབ་ཐུབ་པ་ཞིག་ཆགས་རེ་ཡོད་པ་འགྲེལ་བརྗོད་གནང་གི་འདུག།
གསར་པ་ཡིན་དེ་ཤེས་ཡ་མང་པོ་རག་གི་རེད་བསམ་གི་འདུག་ར་མཇུག་མ་བོད་ཀྱི་མདུན་ལམ་ལ་མཇུག་མ་བོད་མི་ཡོངས་རྫོགས་སུ་གཅིག་ཕན་གཅིག་གྲོགས་དང་རྡོག་རྩ་གཅིག་སྒྲིལ་ཡོང་ཡས་ཤིག་ཚང་མ་ལ་བོད་པ་ཕར་ཚུར་ཕན་ཐོགས་ཐུབ་ཡས་ཤིག་ཆགས་ཡོང་བསམ་པའི་རེ་བ་བསྒྲུབས་ཞུ། བོད་ཀྱི་མ་འོངས་མདུན་ལམ་འཚོལ་ཞིབ་ཀྱི་ཚོགས་འདུའི་ལས་འགུལ་དེ་ནི། སྤྱི་ལོ་ཉིས་སྟོང་ཉི་ཤུ་གི་ལོར་བོད་ཀྱི་གཞོན་ནུ་ལྷན་ཚོགས་དང་ཡུ་རོབ་ཀྱི་གཞོན་ནུ་དབུ་བརྙེས་ནས་ལོ་ངོ་ལྔ་བཅུ་འཁོར་བ་དང་བསྟུན་ནས་འགོ་འཛུགས་ཀྱིས། རིམ་པས་ཨ་མེ་རི་ཁ་གི་རྒྱལ་སའི་མངའ་ཁུལ་དང་ཡུ་རོབ་ཧྥ་རན་སི་གི་རྒྱལ་ས་ཕེ་རི་སི་དང་རྒྱ་གར་རྒྱལ་ས་ལྡི་ལི་བཅས་སུ་ཚོགས་འདུ་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་ལྕགས་མོ་འཚོ་ཡིན་མུ་མཐུད་དུ་གསར་འགྱུར་བཤད་རྒྱུ། ཨ་མེ་རི་ཀའི་ཨེ་མོ་རིའི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་ལྟེ་གནས་ཁང་དེ་དབུ་བརྙེས་ནས་ལོ་ཉི་ཤུ་རྩ་ལྔ་འཁོར་ཡོད་པ་དང་ཨེ་མོ་རིའི་མཐོ་སློབ་དང་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་ཕན་ཚུན་བར་བཞག་པའི་གྲོས་མཐུན་གན་རྒྱ་མུ་མཐུད་དུ་བསྐྱར་འཇོག་གནང་རྒྱུའི་མཛད་སྒོ་ཟླ་བ་འདིའི་ཚེས་དྲུག་ཉིན་གནང་ཡོད་པ་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་གོ་ལྔ་ལོར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཐོག་ཨེ་མོ་རི་ཡི་གཙུག་ལག་སློབ་ཆེན་དང་འབྲས་སྤུངས་བློ་གསལ་གླིང་ཕན་ཚུན་བར་གན་རྒྱ་བཞག་ནས་ཨེ་མོ་རི་དང་བོད་ཀྱི་མཐུན་ཚོགས་ཐོག་མར་དབུ་བརྙེས་པ་དང་དེ་ནས་ལོ་ངོ་ཉི་ཤུ་རྩ་ལྔའི་རིང་ཨ་རིའི་ཨེ་མོ་རི་གཙུག་ལག་སློབ་ཆེན་གྱི་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་ལྟེ་གནས་ཁང་ནས་སློབ་གསོའི་རང་བཞིན་གྱི་ལས་གཞི་མང་བོ་ཞིག་སྤེལ་ཡོད་ལ་ད་རེས་ཀྱི་མཛད་སྒོའི་ཐོག་ལྟེ་གནས་ཁང་གི་དབུ་འཛིན

སློབ་གསོ་དང་སྙིང་རྗེའི་བློ་ཟུང་འབྲེལ་ཐོག་སྤྱོད་ཐུབ་པ་ཡིན་ཚེ་སློབ་གསོ་དང་ཤེས་ཡོན་འདི་འཛུགས་སྐྲུན་རང་བཞིན་ལྡན་པ་ཞིག་ཆགས་རྒྱུ་ཡིན་པ་ནན་བརྗོད་གནང་ཡོད་པ་ངོ་སྤྲོད་གནང་སྟེ་འདས་པའི་ལོ་ཉི་ཤུ་རྩ་ལྔའི་རིང་གི་ཉམས་མྱོང་དང་གྲུབ་འབྲས་ངོ་སྤྲོད་ཞིབ་ཕྲ་གནང་ཡོད་པ་རེད། ཨ་རིའི་ཨེ་མོ་རི་གཙུག་ལག་སློབ་ཆེན་གྱི་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་ལྟེ་གནས་ཁང་འདི་དབུ་བརྙེས་ནས་ལོ་ཉི་ཤུ་རྩ་ལྔ་འཁོར་བའི་སྐབས་འདིར་ཕྱི་ཟླ་བཅུ་གཅིག་པའི་ཚེས་དྲུག་ནས་བཅུ་གཅིག་བར་དམིགས་བསལ་ཞིབ་འཇུག་བགྲོ་གླེང་དང་བོད་ཀྱི་དུས་སྟོན་བོད་དང་འབྲེལ་ཡོད་ཀྱི་འགྲེམས་སྟོན་སོགས་ཀྱི་བྱེད་སྒོ་སྣ་ཚོགས་སྤེལ་གྱི་ཡོད་པ་རེད། རྒྱ་ནག་གིས་གློག་ཤུགས་རླངས་འཁོར་སྟེང་བེད་སྤྱོད་ཆེད་ལི་ཐེ་ཨེམ་ཞེས་པའི་ལྕགས་རིགས་གཏེར་རྫས་སྔོག་འདོན་ཐོན་སྐྱེད་རྒྱ་ཆེན་བྱས་པ་དེས་བོད་མཐོ་སྒང་གི་ཁོར་ཡུག་ལ་གནོད་སྐྱོན་ཚབས་ཆེན་གཏོང་བཞིན་པའི་སྙན་ཐོ་ཞིག་སྤེལ་འདུག་ཉེ་ཆར་རྒྱ་ནག་གཞུང་གིས་གློག་ཤུགས་ཀྱི་རླངས་འཁོར་བཟོ་སྐྲུན་ལ་མཁོ་བའི་ལི་ཐེ་ཨེམ་ཞེས་པའི་དངུལ་མདོག་ལྟར་དཀར་བའི་ལྕགས་རིགས་ཀྱི་གཏེར་རྫས་དེ་བོད་ནས་སྔོག་འདོན་ཤུགས་ཆེ་བྱེད་བཞིན་པའི་རྐྱེན་གྱིས་བོད་མཐོ་སྒང་གི་སྣོད་བཅུད་ལ་གནོད་སྐྱོན་ཚབས་ཆེ་བྱུང་བཞིན་པ་མ་ཟད་བོད་མིའི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་བཏང་བའི་གནས་སྟངས་ཀྱང་ཛ་དྲག་ཏུ་འགྲོ་བཞིན་པ་རེད་ཁ་སྔོན་གཡུ་ཐོག་དྲ་ཐོག་བོད་གནས་ཉམས་ཞིབ་ཁང་གིས་སྙན་ཐོ་ཞིག་སྤེལ་བའི་ནང་དུ་རྒྱ་ནག་ནི་ད་ཆ་གློག་ཤུགས་རླངས་འཁོར་བཟོ་སྐྲུན་དང་ཚོང་འགྲེམས་བྱེད་མཁན་འཛམ་གླིང་ནང་གི་རྒྱལ་ཁབ་ཆེ་ཤོས་དེ་ཆགས་ཡོད་པ་དང་གློག་ཤུགས་རླངས་འཁོར་དེ་རིགས་བཟོ་སྐྲུན་ཆེད་མཁོ་བའི་ལི་ཐེ་ཨེམ་ཞེས་པའི་ལྕགས་རིགས་གཏེར་རྫས་ཀྱི་ཡོང་ཁུངས་རྒྱལ་ཁབ་གཞན་ལ་བརྟེན་དགོས་པས་ན་རྒྱ་ནག་གིས་རང་བྱུང་གཏེར་རྫས་ཀྱིས་ཕྱུག་པའི་བོད་མཐོ་སྒང་ནས

ཟབ་སྦྱོང་ཚོགས་འདུ་དེར་གསུང་བཤད་གནང་མཁན་དེ་ཡོ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་ཀྱིས་ཡོ་རོབ་རྒྱལ་ཁབ་བརྒྱད་ནས་ཕེབས་པའི་བོད་པ་གཞོན་སྐྱེས་སློབ་ཆེན་འགྲིམ་བཞིན་པ་དང་མཐར་ཕྱིན་ཟིན་པའི་གཞོན་སྐྱེས་སྤྱང་གྲུང་ལྡན་པ་མང་པོ་ཞིག་མཉམ་ཞུགས་གནང་ཡོད་པའི་སྐོར་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བཅར་འདྲི་སྐབས་གསུངས་སོང། ཡོ་རོབ་རྒྱལ་ཁབ་ཁག་བརྒྱད་ཙམ་ཞིག་ནས་ཧོ་ལན་ཡོ་རོབ། དེ་ནས་སྦེལ་ཇམ་ཕ་རན་སི་ཨ་ནི་སྤེན་ཇར་མ་ནི་སུའི་སི་ཨོ་སི་ཏྲི་ཡ་ཨ་ནེ་དབྱིན་ཇིའི་ལུང་པ་ཨོ་ལ་སོགས་པ་ཁག་ནས་དེ་རྒྱལ་ཁབ་བརྒྱད་ལྷག་ཅིག་ནས་ཡུ་རོབ་ལ་འཚར་ལོངས་བྱེད་བཞིན་པའི་སློབ་གྲྭ་ཆེན་པོ་ཁག་འགྲིམས་ཚར་བ་དང་འགྲིམ་བཞིན་པའི་གི་ན་གཞོན་དྭང་བླངས་བོད་དོན་ཞུ་གཏུག་གི་ཐབས་བྱུས་དང་ཟབ་སྦྱོང་གི་ཚོགས་འདུ་ཅིག་སྤྱི་ཟླ་བཅུ་གཅིག་པའི་ཏ་རིག་གསུམ་ནས་ལྔ་བར་དུ་འདུག་སེ་ཚོགས་གནང་སོང་ལ། ཡང་ཟབ་སྦྱོང་དེའི་ཐོག་བོད་པ་གཞོན་སྐྱེས་ཚོ་ལས་གཞན་ཡོ་རོབ་ཁུལ་གྱི་བོད་རིགས་སྤྱི་མཐུན་ཚོགས་པ་དང་གཞོན་ནུ་ཚོགས་པ་སོགས་ཀྱི་སྐུ་ཚབ་བཅས་ཁྱོན་བསྡོམས་མི་གྲངས་དྲུག་ཅུ་ཙམ་མཉམ་ཞུགས་གནང་ཡོད་པ་ཁོང་གིས་ངོ་སྤྲོད་དང་བཅས་ཚོགས་འདུ་དེ་གྲུབ་འབྲས་ལྡན་པ་བྱུང་ཡོད་སྐོར་མུ་མཐུད་གསུངས་སོང། ཚོགས་འདུ་འདི་ལ་ཕེབས་མཁན་མི་དྲུག་ཅུ་རེ་གྲངས་ཅིག་ཕེབས་བྱས་ནས་ཟབ་སྦྱོང་དེ་ཡག་པོ་ཞེ་དྲག་བྱུང་སོང་ནི་ཕེབས་མཁན་འདུག་སེ་ཡོ་རོབ་ལ་འཁྲུངས་པ་ཡིན་ན་ཡོ་རོབ་ལ་འཚར་ལོངས་བྱས་ཡོད་པ་ཡིན་ནའོ་ཨ་ནི་བོད་སྐད་གསུང་ཡག་དང་བོད་ཡིག་འབྲི་ཀློག་ལ་མང་ཆེ་བ་ཧ་ཅང་གི་ཡག་པོ་འདུག་མ་ཚད་ཨ་ནི་གཤིས་ཀ་ཡ་རབས་ཨ་ནི་ཤེས་གསར་གདམས་པ་ཟབ་སྦྱོང་སྐབས་སུ་ལས་འགུལ་ག་རེ་བཀོད་པའི་ནང་ཁུར་བཞེས་སྟངས་རེད་ཕྱག་ལེན་གནང་སྟངས་རེད་ཨ་ནི་བཀའ་མོལ་གསུང་སྟངས་རེད་འཆར་འགོད་བྱེད་སྟངས་ལ་སོགས་པ་ཡིག་ཐོག་ལ་ཕབ་བྱས་ཧ་ཅང་གི་ཡག་པོ་ཡོང་ས་རེད་བསམ་ཡས་ཀྱི་ཚོར་བ་ཞིག་སྤྲད་སོང། ཡང V-TAG ཞེས་པའི་དང་བླངས་བོད་དོན་ཞུ་གཏུག་གི་འཐབ་ཇུས་དང་ལས་འགུལ་ཚོགས་པའི་ཚོགས་མི་དང་ཚོགས་འདུར་ཞུགས་མཁན། སྦེལ་ཇམ་ནས་ཡིན་པའི་བསྟན་འཛིན་དཔལ་སྒྲོན་ལགས་ཀྱིས་ཚོགས་འདུ་དེའི་རྗེས་ཁོ་མོའི་བོད་དོན་ལས་འགུལ་ཐད་སྔར་ལས་སེམས་ཤུགས་སྤར་ཡོད་པ་མ་ཟད་ཡུ་རོབ་རྒྱལ་ཁབ་འདྲ་མིན་ནས་ཕེབས་མཁན་ན་གཞོན་རྣམས་ལ་འབྲེལ་འདྲིས་དང་བསམ་ཚུལ་བརྗེ་རེས་བྱེད་རྒྱུའི་གོ་སྐབས་ལེགས་པོ་ཐོབ་ཡོད་སྐོར་འདི་ག་རླུང་འཕྲིན་ཁང་གི་བཅར་འདྲི་སྐབས་གསུངས་སོང། ད་ང་རང meeting འདི་ཚོ་ནས་ནི་སྔོན་མ་ཡོད་རྒྱུ་ལས་མང་བ་སེམས་ཤུགས་རག་སོང་ལགས་གལ་ཆེ་ཤོས་དེ་ང་རང་ད་ལྟ་ཡུ་རོབ་ནང་ལོགས་གཞོན་སྐྱེས་གཞན་པ་མཉམ་དུ་སྐད་ཆ་བཤད་ཡ་དང་ཁོང་ཚོ་མཉམ་དུ connect བྱེད་ཡག་གི་ཡག་པོ་དཔེ་མཐོང་སོང་ཁ་ཅིག་ན་ད་རྗེས་མ་ང་ཚོ་མཉམ་དུ་ལས་ཀ་བྱེད་དགོས་ཡོད་དུས་ནི་གྲོགས་པོ་བཟོ་ཡ་དང་བསམ་ཚུལ་ལོགས་ཀ་འདི་ཚོ་ཉན་དང་དེ་འདྲས་བྱས་ནས་ང་ཚོ་ངའི་བསམ་ན་ནི་དེ་ཚོགས་འདུ་ད་ང་ཚོ་དཔེ་ཡག་པོ་བྱུང་སོང་བསམ་གི་འདུག། ད་ཐེངས་ཚོགས་འདུ་དེ་འཇར་མ་ནིར་ཚོགས་དགོས་དོན་ཐད་ཡོ་རུབ་སྤྱི་འཐུས་ཚ་ཁོ་ཐུབ་བསྟན་རྒྱ་མཚོ་ལགས་ཀྱིས་མཚམས་སྦྱོར་གནང་དོན། ད་ལོ་བཞུགས་སྒར་རྡ་རམ་ས་ལ་ཕྱི་ཟླ་བདུན་པ་ནང་ལོགས་ལ། དབུས་བོད་མིའི་སྒྲིག་འཛུགས་ཀྱི་རྒྱལ་སྤྱིའི་བོད་ཀྱི་ན་གཞོན་གྱི་གླེང་སྟེགས་ལས་རིམ་ཚོགས་ཆེན་གཅིག་ཚོགས་ཡོད་རེད་དེའི་སྐབས་སུ་བྱང་ཨ་མི་རི་ཀ་ཡོ་རུབ་རྒྱ་གར་ཤར་ཨོ་སི་ཀྲོ་ལི་ཡ་ལ་སོགས་པ་ནས་ཨོ་ད་ང་ཚོ་བོད་མི་ལོ་ཆུང་བ་མང་པོ་ཞིག་གི་ཚོགས་ཆེན་དེ་ཚོགས་བྱས་དེའི་སྐབས་སུ་ནི་རྒྱལ་སྤྱི་ནང་ལ་བོད་དོན་ཞུ་གཏུག་བྱེད་ཡ་ཐོག་ལ་ནི་ལོ་ཆུང་བ་ཚོས་ཐུགས་འགན་བཞེས་ཡ་དང་ཁོང་ཚོ་ལ་ད་ཟབ་སྦྱོང་སྤྲད་ཡ་གོ་རྟོགས་སྤེལ་ཡ་ཨ་ནི་གཞུང་གི་རྒྱབ་ལོགས་ནས་མཐུན་རྐྱེན་སྦྱར་བྱས་ཕྱི་རྒྱལ་ཁག་ཡིན་ནོ་སོ་སོའི་རྒྱལ་ཁབ་ནང་ནས་འཚར་ལོངས་བྱེད་བཞིན་པའི་སྐད་གཉིས་སྨྲ་བ་ལོ་ཆུང་བ་མང་པོ་དེ་དག་གི་ནུས་པ་ལྟ་དུས་ཕྱོགས་གཅིག་ལ་སྤུངས་བྱས་རྩ་དོན་སྒང་ལ་བོད་དོན་ཞུ་གཏུག་ཡང་བསྟན་འཛིན་དཔལ་སྒྲོན་ལགས་ཀྱིས V-TAG ཞེས་པ་སྟེ་དང་བླངས་བོད་དོན་ཞུ་གཏུག་གི་འཐབ་ཇུས་དང་ལས་འགུལ་ཚོགས་པའི་ཚོགས་མི་རྣམས་རང་ཉིད་གནས་ཡུལ་རྒྱལ་ཁབ་ཏུ

ཁོར་ཡུག་གི་གནད་དོན་ནི་དེང་སང་གི་གནད་དོན་གསར་བ་ཞིག་མ་རེད་ལ་བོད་གཅིག་པུ་གི་གནད་དོན་ཙམ་ཡང་མ་རེད། ང་ཚོས་བོད་ཀྱི་ལོ་རྒྱུས་ཀྱི་ཐོག་གི་ཕག་གྲུ་སྲིད་གཞུང་གི་སྡེ་སྲིད་དང་པོ་ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་གྱི་མི་ཚེ་ལ་ཕྱིར་མིག་ཅིག་བལྟས་ཚེ། འདས་པའི་ལོ་ངོ་བདུན་བརྒྱ་མ་ཟིན་ཙམ་གྱི་གོང་ལ་ཁོང་གིས་བོད་ཀྱི་ཁོར་ཡུག་སྲུང་སྐྱོབ་ཀྱི་སྐོར་ལ་མཛད་རྗེས་ཅི་འདྲ་ཞིག་བཞག་ཡོད་པ་ཤེས་ཐུབ། བོད་ཀྱི་ལོ་རྒྱུས་ཐོག་ས་སྐྱ་བའི་སྲིད་དབང་ཉམས་པའི་རྗེས་སུ་བོད་ཀྱི་སྲིད་དབང་ནི་ཕག་གྲུ་གིས་བཟུང་བ་རེད་ལ། ཕག་གྲུ་གི་སྲིད་གཞུང་ནི་གཅིག་སྟོང་སུམ་བརྒྱ་ལྔ་བཅུ་ང་བཞི་གི་ལོར་ལྷོ་ཁ་སྣེ་གདོང་ས་ཁུལ་དུ་བཙུགས་པ་ཞིག་རེད། སྤྱིར་ཕག་གྲུ་གི་སྲིད་དབང་གི་རིང་ལ་སྔ་རྗེས་སུ་ཕག་གྲུ་གི་སྡེ་སྲིད་བཅུ་གཉིས་བྱུང་ཡོད་ཅིང། དེ་རིང་འདིར་ངོ་སྤྲོད་བྱེད་རྒྱུ་གི་ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་ནི་ཕག་གྲུ་གི་སྡེ་སྲིད་བཅུ་གཉིས་ཀྱི་ནང་ནས་སྡེ་སྲིད་དང་པོ་དེ་རེད། དེ་ཡང་ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་ནི་བོད་ཀྱི་ལོ་རྒྱུས་ཐོག་ཕག་གྲུ་གི་སྲིད་དབང་ཐོག་མར་འཛིན་མཁན་གྱི་སྡེ་སྲིད་དེ་ཡིན་པར་བརྟེན། བོད་ཕྱི་ནང་གང་དུའང་སློབ་མ་ཚོས་ལོ་རྒྱུས་ཀྱི་སློབ་ཚན་གྱི་སྐབས་སུ་ཁོང་གི་སྐོར་ངེས་པར་དུ་སློབ་སྦྱོང་བྱེད་དགོས་པ་མ་ཟད། ཐ་ན་བོད་ལྗོངས་མི་དམངས་ཀུན་ཁྱབ་རླུང་འཕྲིན་ལས་ཁུངས་ཀྱིས་ཀྱང་ཆེད་དུ་བོད་ལྗོངས་སློབ་གྲྭ་ཆེན་མོ་གི་དགེ་རྒན་ཆེན་མོ་གདན་འདྲེན་བྱས་ནས་ལོ་རྒྱུས་ཀྱི་ཐོག་གི་མི་སྣ་གྲགས་ཅན་ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་ཞེས་པ་འདིའི་སྐོར་གྱི་ལོ་རྒྱུས་སློབ་ཁྲིད་བྱེད་བཞིན་ཡོད། ཡིན་ནའང་རྒྱ་ནག་གི་སྲིད་ཇུས་ཀྱི་འོག་ནས་ཕག་གྲུ་གི་སྡེ་སྲིད་དང་པོ་ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་གྱི་ལོ་རྒྱུས་བཤད་སྐབས་དེ་ལ་འཁྱོག་བཤད་ཁ་ཤས་བྱེད་དགོས་ཀྱི་ཡོད་པ་ནི་དཔེར་ན། ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་གྱིས་ལྷ་ཆོས་དགེ་བ་བཅུ་དང་མཐུན་པའི་ཁྲིམས་ཡིག་ཞལ་ལྕེ་བཅོ་ལྔ་ཞེས་པ་ཞིག་གཏན་འབེབས་མཛད་པ་དེ་ནི་དབང་སྒྱུར་གྲལ་རིམ་གྱི་ཁེ་དབང་སྲུང་སྐྱོབ་བྱེད་པའི་ཆེད་དུ་རེད་ཟེར་བ་ལྟ་བུ་ཡིན། འདི་ནི་བོད་ཀྱི་ལོ་རྒྱུས་ལ་ཞིབ་འཇུག་བྱེད་སྐབས་དེར་མར་ཁེ་སི་རྩོད་སྒྲུབ་དངོས་གཙོ་སྨྲ་བ་གི་སྤྱི་ཚོགས་ཀྱི་གཞུང་ལུགས་དང་ལྟ་བ་ཁོ་ན་གི་ཐོག་ནས་འགྲེལ་བཤད་རྒྱག་དགོས་ཀྱི་ཡོད་པ་དེ་ལ་བརྟེན་ནས་བྱུང་བའི་རིག་པའི་གཞུང་ལུགས་ཀྱི་ཤུགས་རྐྱེན་ཞིག་རེད། ཡང་འཁྱོག་བཤད་བྱེད་པའི་དཔེ་མཚོན་གཞན་ཞིག་ནི། ཕག་གྲུ་གྱི་སྲིད་དབང་གསར་དུ་བཙུགས་རྗེས་ཕག་གྲུ་གྱི་སྡེ་སྲིད་རིམ་བྱོན་གྱིས་རྒྱ་ནག་མིང་རྒྱལ་རབས་ཀྱི་སྲིད་གཞུང་གི་བཀའ་གི་འོག་ཏུ་ཇི་ལྟར་འཛུལ་བའི་སྐོར་བཤད་བཞིན་ཡོད་པ་དེ་ཡིན། འདི་ནི་ཚང་མས་ཤེས་གསལ་ལྟར་ཆབ་སྲིད་ཀྱི་དགོས་མཁོ་གི་དབང་གིས་བོད་ཀྱི་ལོ་རྒྱུས་ལ་འཁྱོག་བཤད་བྱེད་པའི་དཔེ་མཚོན་གསལ་པོ་ཞིག་རེད། ཡིན་ནའང་ང་ཚོ་མི་ཕལ་བ་མང་ཆེ་བར་མཚོན་ན་ང་ཚོས་ཐོག་མར་ཤེས་དགོས་པ་ནི་ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་ཟེར་བ་ནི་མི་ཅི་འདྲ་ཞིག་ཡིན་པའི་མི་ཚེ་གི་ལོ་རྒྱུས་དེ་རེད་མ་གཏོགས་ཆབ་སྲིད་ཀྱི་རྩོད་པ་དེ་མ་རེད། དེས་ན་ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་ཞེས་པའི་མིང་འདི་ལས་ཏཱ་སི་ཏུ་ཟེར་བ་དེ་ནི་སོག་པོ་ཡོན་རྒྱལ་རབས་ཀྱིས་བྱང་ཆུབ་རྒྱལ་མཚན་ལ་གནང་བའི་ཆོ་ལོ་ཞིག་ཡིན་ཞེས་ཟེར་བཞིན་ཡོད་ལ། དེ་ཡང་བོད་ཀྱི་ལོ་རྒྱུས་ཐོག་ཏུ་ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་ཙམ་མིན་པར་སི་ཏུ་ཞེས་པའི་མིང་འཛིན་མཁན་གཞན་ཡང་ཡོད་པ་ནི་དཔེར་ན་སུམ་རྟགས་ཀྱི་འགྲེལ་པའི་ཁྲོད་དུ་སི་ཏུ་གི་འགྲེལ་ཆེན་དང་སི་ཏུ་གི་ཞལ་ལུང་ཞེས་ཡོད་པ་དེ་དག་གི་རྩོམ་པ་པོའི་མིང་ལ་སི་ཏུ་པཎ་ཆེན་ཞེས་འབོད་པ་དེ་ལས་ཤེས་ཐུབ། ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་གྱི་ལོ་རྒྱུས་གླེང་སྐབས་སྤྱིར་བཏང་མི་མང་ཆེ་བས་ཁོང་གི་སྐོར་གྱི་གླེང་གཞི་གསུམ་ནི། ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་གྱི་རིགས་རྒྱུད་རླངས་ཞེས་པ་དེའི་སྐོར་དང། དེ་ནས་ཕག་གྲུ་ཞེས་པའི་ཐ་སྙད་འདིའི་ལོ་རྒྱུས་ཀྱི་སྐོར། དེ་ནས་ཁོང་ལ་ཏཱ་སི་ཏུ་ཞེས་པའི་གོ་གནས་དེ་ཇི་ལྟར་ཐོབ་པའི་ལོ་རྒྱུས་བཅས་གླེང་གཞི་འདི་གསུམ་གྱི་ཐོག་ནས་ཕག་གྲུ་སྲིད་གཞུང་གི་སྡེ་སྲིད་དང་པོ་ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་གྱི་ལོ་རྒྱུས་མཚོན་ཐུབ་པར་བྱེད་བཞིན་ཡོད། ཡིན་ནའང་ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་གྱི་མཛད་རྗེས་ནི་ཆབ་སྲིད་དང་ཆོས་ལུགས་ཁོ་ན་ཙམ་མ་རེད། དེ་མིན་པའི་དཔེ་མཚོན་ཞིག་དྲངས་ན་ཁོང་གིས་སྐབས་དེར་ཤིང་འཛུགས་ནགས་སྐྲུན་གྱི་ལས་གཞི་ཇི་ལྟར་སྤེལ་བའི་སྐོར་རེད། དེ་ཡང་རླངས་ཀྱི་པོ་ཏི་བསེ་རུ་རྒྱས་པ་ཟེར་བའི་དཔེ་ཆ་དེའི་ནང་དུ་ཏཱ་སི་ཏུ་རང་ཉིད་ཀྱི་བཀའ་ཆེམས་འདི་ལྟར་བཀོད་ཡོད་དེ། རང་རེའི་ས་ཆ་དབང་རིས་ཐམས་ཅད་དུ། སྐྱེ་ཤིང་ལྕང་མ་སྐྱེ་ངེས་འབུམ་ཕྲག་གཉིས་རེ་ལོ་རེ་བཞིན་དམ་བཅའ་བྱས་ནས་འཛུགས་དགོས་ཤིང། ལྕང་ཁྲིམས་པ་བསྐོས་ནས་རྩིས་ལེན་པ་དང་བྱི་དོར་བྱེད་དགོས། ཡུལ་དང་ལུང་པ་ཐམས་ཅད་སྐྱེ་ཤིང་ངན་དུ་སོང་འདུག་པས་གཉེར་མི་བྱེད་པ་རྣམས་ཀྱང་ནམ་ཟླ་དུས་དང་བསྟུན་ནས་ཤིང་ལ་རྩ་འགོག་མི་བྱེད། ཟོ་ར་དང་ལག་ཆ་རྣོན་པོས་ས་མཚམས་སུ་བཅད་ལ་བཅད་པའི་ཤུལ་དེར་ཤིང་སྐྱེ་བའི་ཐབས་བྱེད་དགོས་ཞེས་བཀོད་ཡོད་པ་ལྟ་བུ་ཡིན། འདིའི་ཐོག་ནས་ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་མཆོག་གི་སྐབས་དེའི་སྲིད་ཇུས་ནི་སྐབས་ཐོག་གི་ཁེ་ཕན་ཙམ་མིན་པར་མིག་རྒྱང་རིང་བོའི་བོད་ཀྱི་ཡུལ་ཁམས་དང་མི་དམངས་ཀྱི་བདེ་སྡུག་ལ་ཁ་གཏད་ཡོད་པ་ཤེས་ཐུབ།

དེ་འདྲའི་སྤྱི་ཚོགས་ཀྱི་གནས་བབ་ཞིག་ཇི་ལྟར་བསྐྲུན་ཐུབ་པ་རེད་དམ། དེ་ནི་མི་མང་བོ་ཞིག་གིས་ཤེས་འདོད་ཆེ་བའི་དྲི་བ་ཞིག་ཡིན་སྲིད། ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་གྱིས་དབང་ཆ་འཕྲོག་རྩོད་ཀྱི་རིམ་པ་མང་བོ་ཞིག་བརྒྱུད་པའི་མཐའ་མར། ཁོང་གིས་ས་སྐྱ་བ་གི་ལག་ནས་བོད་ཀྱི་སྲིད་དབང་འཕྲོག་སྟེ་ཕག་གྲུ་སྲིད་གཞུང་གི་སྡེ་སྲིད་དང་བོར་གྱུར་བ་རེད་ལ། ཁོང་གིས་སྡེ་སྲིད་སྐྱོང་བའི་རིང་ལ། རི་རྒྱ་ཀླུང་རྒྱ་བསྡམས་པ། ཆུ་ཆེན་ལ་ཟམ་པ་དང་ཀོ་གྲུ་གསར་འཛུགས། ལམ་འཕྲང་དབེན་པ་ཇི་ཡོད་ལ་འཇིགས་སྐྱོབ། ཞིང་འབྲོག་མི་མང་ལ་དཔྱ་ཁྲལ་ཆག་ཡང། དབུས་གཙང་དང་མངའ་རིས་ཀྱི་ཕྱོགས་ཀྱི་ས་ཚིགས་རྣམས་ལ་རྫོང་ཆེན་བཅུ་གསུམ་བརྩིགས་ཏེ་རྒྱལ་ཁབ་ཀྱི་དཔལ་འབྱོར་འཛུགས་སྐྲུན་དང་མི་མང་གི་སྐྱིད་སྡུག་བཅས་ལ་ལྟ་རྟོག་ཡག་པོ་བྱས་པའི་ཞོར་ལ། ཁོང་གིས་དྭགས་པོ་བཀའ་བརྒྱུད་པར་མདོ་ཕྱོགས་ཀྱི་བཤད་གྲྭ་གསར་གཏོད་མཛད་རོགས་བྱས་པ་མ་ཟད། བོད་ཀྱི་ཡུལ་ཁམས་གང་ས་གང་དུ་སྐུ་གསུང་ཐུགས་རྟེན་གསར་བཞེངས་དང་མཐུན་སྦྱོར་གནང་སྟེ་ཆོས་ཕྱོགས་ཀྱི་མཛད་པ་འཕྲིན་ལས་རྒྱ་ཆེན་པོ་བསྒྲུབས་པ་དང། དེ་དང་བསྟུན་ནས་ལྷ་ཆོས་དགེ་བ་བཅུ་གཞིར་བཟུང་ནས་ཁྲིམས་ཡིག་ཞལ་ལྕེ་བཅོ་ལྔ་ཟེར་བ་ཞིག་གཏན་འབེབས་བྱས་པ་རེད། འདི་ལྟར་དཔལ་འབྱོར་འཛུགས་སྐྲུན་དང་སྤྱི་ཚོགས་ཀྱི་བདེ་དོན། ཆོས་ཕྱོགས་ཀྱི་མཛད་འཕྲིན། ཁྲིམས་ལུགས་གཏན་འབེབས་བཅས་སྲིད་གཞུང་ཞིག་གི་རྨང་གཞི་གི་འཛུགས་སྐྲུན་ཡག་པོ་ཞིག་བཙུགས་པ་ལ་བརྟེན་ནས། ཁོང་གི་དུས་སུ་བོད་ཁམས་ཡོངས་སུ་སྔར་ལས་བདེ་སྐྱིད་དང་ཞི་བདེ། དར་རྒྱས་བཅས་བྱུང་ཡོད། ལོ་རྒྱུས་སྨྲ་བ་རྒྱལ་མོ་འབྲུག་པ་ལགས་ཀྱིས་ཁོང་གི་ཆོས་སྲིད་གཉིས་ཀྱི་མཛད་རྗེས་ཀྱི་སྐོར་ལ་བོད་ཀྱི་ལོ་རྒྱུས་གླེང་བའི་གཏམ་ཞེས་པའི་ནང་དུ་དོན་ཚན་བཞི་གི་སྒོ་ནས་ཕྱོགས་བསྡོམས་བྱས་ཡོད་པ་ནི་འདི་ལྟར། དང་བོ། དཔུང་སྟོབས་ཤུགས་སྣོན་བརྒྱབ་སྟེ་ཕག་གྲུ་གི་སྲིད་དབང་སྲ་བརྟན་དུ་བཏང། གཉིས་པ། མང་ཚོགས་ཀྱི་ཁྲལ་རིགས་ཆག་ཡང་བཏང་སྟེ་དཔལ་འབྱོར་འཕེལ་རྒྱས་བཏང། གསུམ་པ། གཞིས་རྫོང་དགོན་སྡེ་བརྒྱབ་སྟེ་འཛུགས་སྐྲུན་རྒྱ་ཆེར་སྤེལ། བཞི་བ། ལྷ་ཆོས་མི་ཆོས་སྤེལ་ཏེ་ཡུལ་ཁྲིམས་གཏན་འབེབས་མཛད་ཅེས་དོན་ཚན་རེ་རེ་བཞིན་འགྲེལ་བཤད་ཞིབ་ཕྲ་བརྒྱབ་ཡོད་པ་མ་ཟད། ཕག་གྲུ་གི་སྡེ་སྲིད་དང་བོ་ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་ནི་མཁྱེན་རྒྱ་ཡངས་ཤིང་དཔའ་མཛངས་ལྡན་པ་དང་ཐབས་མཁས་ཐུགས་རྗེ་གི་བདག་ཉིད་ཆེན་པོ་བོད་ཀྱི་ལོ་རྒྱུས་མི་སྣ་རླབས་པོ་ཆེ་ཞིག་ཡིན་ཞེས་རྗེས་སུ་ཡི་རང་གི་གཟེངས་བསྟོད་ཀྱང་བྱས་ཡོད། དེས་ན་ལོ་རྒྱུས་མི་སྣ་འདིའི་རྣམ་ཐར་ནི་ཅི་འདྲ་ཞིག་ཡིན་ནམ་ཟེར་ན། ཏཱ་སི་ཏུ་བྱང་ཆུབ་རྒྱལ་མཚན་ནི་སྤྱི་ལོ་ཆིག་སྟོང་སུམ་བརྒྱ་གཉིས་གི་ལོར་སྐུ་འཁྲུངས། དགུང་ལོ་དགུ་བར་མཁན་ཆེན་ཚུལ་དར་བའི་དྲུང་ནས་རབ་ཏུ་བྱུང། དགུང་ལོ་བཅུ་བཞི་བར་ས་སྐྱ་ལ་བྱོན་ནས་སློབ་གཉེར་མཛད། དགུང་ལོ་ཉེར་གཅིག་པ་སྤྱི་ལོ་ཆིག་སྟོང་སུམ་བརྒྱ་ཉི་ཤུ་རྩ་གཉིས་ལོ་གི་ཟླ་བ་དགུ་བའི་ཚེས་བཅུ་བཞི་གི་ཉིན་སྣེ་གདོང་རྩིས་བླངས་ནས་ཕག་གྲུ་གི་ཁྲི་དཔོན་མཛད། དགུང་ལོ་ང་གསུམ་པ་ཆིག་སྟོང་སུམ་བརྒྱ་ལྔ་བཅུ་ང་བཞི་གི་ལོར་བོད་ཡོངས་ལ་དབང་བསྒྱུར་དངོས་སུ་བྱེད་ཐུབ་པར་གྱུར། གཅིག་སྟོང་སུམ་བརྒྱ་བདུན་ཅུ་དོན་གཅིག་གི་ལོར་དགུང་ལོ་བདུན་ཅུ་ཐམ་པ་གི་ཐོག་ནས་དགོངས་པ་རྫོགས་པ་ཞིག་རེད། དེ་རིང་གི་ལེ་ཚན་དང་མཚམས་འདི་ནས་འཇོག་རྒྱུ་ཡིན། གཟའ་འཁོར་རྗེས་མའི་ད་ལྟའི་དུས་ཚོད་འདིར་རྣམ་པ་ཚོས་མུ་མཐུད་ནས་སླར་ཡང་ལེ་ཚན་འདིར་ཉན་རོགས་ཞུ། ལེ་ཚན་འདི་གོ་སྒྲིག་དང་རྒྱང་བསྒྲགས་བྱེད་མཁན་བསོད་ནམས་ཚེ་རིང་ཡིན། གསན་མཁན་རྣམ་པ་དེ་རིང་གི་ལས་རིམ་བཀོད་སྒྲིག་པ་དང་གསར་འགྱུར་བྱེད་མཁན་ཕྱག་མོ་འཚོ་ཡིན་རྩོམ་སྒྲིག་འགན་འཁུར་བ་བཀྲ་ཤིས་དབང་ཕྱུག་ལགས་ཡིན་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་ན་ཡོད་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ལས་རིམ་ཆ་ཚང་རྒྱང་སྲིང་ཞུས་ཚར་སོང་ཁྱེད་ཚོས་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།